ཀོ་ས་ལའི་མངའ་ཁུལ་དུ་བྱོན། དེ་དུས་བཅོམ་ལྡན་འདས་ཀྱི་འཁོར་དུ་དགེ་སློང་གི་དགེ་འདུན་ཆིག་སྟོང་ཉིས་བརྒྱ་ཙམ་ཡོད་ཅིང་དེའི་ཁྲོད་ན་ཁྱིམ་ཚང་ཆེན་པོའི་སྲས་ཀྱང་མང་དག་ཅིག་ཡོད། ཁོང་རྣམ་པས་གྱད་པ་མི་མང་གི་སྡོད་གནས་ཏེ་ཨ་ནུ། པྲི་ཡའི་གྲོང་ཁྱེར་འཁྲིས་ཀྱི་སྐྱེད་མོས་ཚལ་ཞིག་ཏུ་ངལ་གསོས། དེ་དུས་སངས་རྒྱས་བཅོམ་ལྡན་འདས་དང་ལྷན་དུ་བཙུན་པ་ཤཱ་རིའི་བུ་དང་འཆར་ཀ་གཅུང་དགའ་བོ་དེ་བཞིན་དགེ་ཚུལ་གྱི་རྟེན་ལ་གནས་པའི་སྲས་སྒྲ་གཅན་འཛིན་ཡང་ཕེབས་ཡོད། སངས་རྒྱས་བཅོམ་ལྡན་འདས་སེར་སྐྱའི་གཞི་ནས་ཕེབས་ཐོན་གནང་སྟེ་ཟླ་ངོ་གཅིག་ཙམ་ཡང་མ་འགོར་བའི་ནང་ཚུད་དུ། འབྱོར་ཕྱུག་རབ་ཏུ་རྒྱས་པའི་ཤཱཀྱའི་རིགས་ཀྱི་རྒྱལ་སྲས་ཏེ་མིང་ཆེན་དང། མ་འགགས་པ་གཉིས་ཀྱིས་རང་ཁྱིམ་སྤངས་ནས་རབ་ཏུ་དབྱུང་རྒྱུའི་སྐོར་ལ་ཐུགས་བསམ་བཞེས། ཁོང་གཉིས་ཀྱི་ཁྱིམ་ཚང་ལ་ཆེས་བརྗིད་ཉམས་ལྡན་པའི་སྡོད་ཁང་མི་འདྲ་བ་གསུམ་སྟེ་ནམ་དུས་རེ་རེར་གཞིགས་པའི་སྡོད་གནས་ཀྱང་མི་འདྲ་བ་རེ་རེ་བསྐྲུན་ཡོད། སྲས་མིང་ཆེན་ལ་མཚོན་ན་དགེ་སློང་གྲུབ་ཟིན་པའི་ཁོང་གི་ཆོས་གྲོགས་འགའ་དང་ལྷན། སྔོན་ཚུད་ནས་དགེ་སློང་བསྒྲུབ་འདོད་ཡོད་ནའང་ཁོང་གིས་རང་ཉིད་ཀྱི་སྤུན་མཆེད་མ་འགགས་པའང་ཁོང་དང་འདྲ་བར་རབ་བྱུང་རབ་ཏུ་དབྱུང་འདོད་ཡོད་པ་ཤེས་པས་རང་ཉིད་རབ་ཏུ་དབྱུང་རྒྱུའི་འཆར་གཞིར་འགྱུར་བ། འགྱུར་བ་བཏང། རྒྱུ་མཚན་ནི་ཁོང་ཚོའི་ཁྱིམ་ཚང་ལ་སྲས་གཉིས་ལས་མེད་སྟབས་གཉིས་ཀ་རབ་ཏུ་དབྱུང་ན་ཁྱིམ་ཚང་ལ་མི་འགྲིག་པར་སྙམ་སྟེ་མིང་ཆེན་གྱིས་ཁོ་རང་གི་སྤུན་མཆེད་རབ་ཏུ་དབྱུང་འདོད་ཡོད་པ་དེར་བསམ་ཤེས་དང་ཁོའི་ཁེ་དབང་ལ་འགན་ལེན་གྱིས་མ་འགགས་པར་དགེ་སློང་བསྒྲུབ་རྒྱུར་མོས་མཐུན་བྱས། དེ་ནས་མ་འགགས་པས་རང་གི་མ་ཡུམ་ལ་རང་ཉིད་རབ་ཏུ་དབྱུང་ཆོག་པའི་ཆོག་མཆན་ཞུས་པར་མ་ཡུམ་གྱིས། མ་ཡུམ་གྱིས་མོས་མཐུན་མ་གནང་བར། བཀའ་བསྒོ་དང་བཅས་སྨྲས་པ། ཁྱེད་སྤུན་མཆེད་གཉིས་ནི་ངའི་མི་ཚེའི་ཁྲོད་ཀྱི་བདེ་སྐྱིད་ཀྱི་རྩ་བ་ཆེ་ཤོས་དེ་ཡིན་པས། གལ་ཏེ་ཁྱེད་རབ་ཏུ་བྱུང་ཚེ་ངས་བཟོད་སྒོམ་བྱེད་ཐུབ་པ་མི་འདུག། ཅེས་བཤད། མ་འགགས་པས་རང་གི་མ་ཡུམ་དེ་སྔོན། ཁྱིམ་ཚང་ཆེན་པོའི་སྲས་མང། མང་དག་ཅིག་རབ་ཏུ་བྱུང་ཟིན་པའི་སྐོར་དྲན་སྐུལ་ཞུས་པར་མ་ཟད། རང་ཉིད་རབ་ཏུ་བྱུང་སྟེ་ལམ་ཉམས་སུ་ལེན་རྒྱུ་དེ་ནི་རང་ཉིད་གཅིག་པུའི་བདེ་སྐྱིད་ཀྱི་ཆེད་དུ་མ་ཡིན་པར། ལམ་ཉམས་སུ་བླངས་པ་དེས་སོ་སོའི་ཁྱིམ་ཚང་དང་སོ་སོའི་སྤྱི་ཚོགས་ནང་དུའང་ཞི་བདེ་དང་དགའ་སྐྱིད་བསྐྲུན་ཐུབ་པའི་སྐོར་སོགས་བཤད། མ་འགགས་པས་དེ་སྔོན་ཤིང་ནྱ་གྲོ་དྷའི་ཚལ་དུ། སངས་རྒྱས་བཅོམ་ལྡན་འདས་ཀྱི་དྲུང་དུ་དྲུང་ནས་གསུང་ཆོས་ཀྱི་གདམས་པ་མང་པོ་ཉན་མྱོང་བར་བརྟེན། ད་ཆ་ཁོང་གིས་སྨྲ་བརྗོད་བདེ་ལ་ངག་རྩལ་ཡངས་པོའི་སྒོ་ནས་སོ་སོའི་མ་ཡུམ་ལ་སངས་རྒྱས་ཀྱི་གདམས་པ་འགྲེལ་བཤད་བྱེད་ཐུབ་ཀྱི་ཡོད། དེ་ལྟར་ཁོས་འགྲེལ་བརྗོད་བྱས་བྱས་པས་མཐའ་མར་མ་ཡུམ་གྱིས་དེ་ནི་ཅི་འདྲའི་ཡིད་དུ་འོང་བ་ཞིག་དེས་ན་ངས་ཁྱེད་རང་རབ་ཏུ་དབྱུང་རྒྱུར་མོས་མཐུན་བྱེད་ཆོག་ནའང། ཁོ་མོར་ཆ་རྐྱེན་གཅིག་ཡོད་པ་ནི། ཁྱེད་ཀྱི་བློས་ཐུབ་པའི་གྲོགས་པོ་བཟང་ལྡན་རབ་ཏུ་བྱུང་ཚེ་ཁྱེད་ཀྱང་ཁོང་དང་ལྷན་དུ་གཏོང་ཆོག་ཅེས་གསུངས། མ་འགགས་པའི་ཨ་མའི་སེམས་སུ་བཟང་ལྡན་ནི་རྒྱལ་ཕྲན་འདིའི་མི་སྣ་གལ་ཆེན་ཞིག་ཡིན་པར་མ་ཟད། དབང་བསྒྱུར་བྱེད་པར་གོ་གནས་མཐོ་བ་ཞིག་ཀྱང་ཡིན་པས་ཁོང་གིས་རབ་ཏུ་བྱུང་བའི་མི་ཚེ་དཀྱུས་མ་ཞིག་གི་ཆེད་དུ་གཞི་རྒྱ་ཆེ་བའི་སོ་སོའི་འགན་འཁྲི་དང་རྨད་དུ་བྱུང་བའི་ཆེ་མཐོང་དང་མཚན་སྙན་སོགས་འདོར་མི་ཐུབ་པས་ན། བཟང་ལྡན་གྱིས་དུས་ནམ་ཡང་དགེ་སློང་བསྒྲུབ་རྒྱུ་མ་རེད་སྙམ་མོ། དེ་ནས་མ་འགགས་པས་དུས་ཚོད་དམ་འཛིན་གྱིས་རང་གི་གྲོགས་པོ་འཚོལ་དུ་ཕྱིན། བཟང་ལྡན་སྐབས་དེར་རྒྱལ་ཕྲན་བྱང་མའི་མངའ་སྡེ་ཞིག་གི་སྤྱི་ཁྱབ་བ་ཡིན་ཞིང་ཁོའི་ལག་འོག་ཏུ་དམག་མི་ཧ་ཅང་མང་བར་མ་ཟད་ཁོང་གི་ཕོ་བྲང་མཐའ་འཁོར་དུ་ཉིན་མཚན་མེད་པར་གོ་མཚོན་ཐོགས་པའི་སྐུ་སྲུང་བས་བསྲུངས་ཡོད། དུས་ནམ་གྱི་ཚེ་ནའང་ཁོང་གི་བཞུགས་གནས་སུ་གནད་ཡོད་མི་སྣའི་འགྲོ་འོང་གི་འདུ་འཛི་ཤིན་ཏུ་ཆེ། མ་འགགས་པ་དེ་རུ་འབྱོར་བར་བཟང་ལྡན་གྱིས་དམིགས་བསལ་ཆེ་མཐོང་གི་སྣེ་ལེན་གཟབ་རྒྱས་བྱས་དེ་ནས་མ་འགགས་པ་ན་རེ། ཁོ་བོས་ཁྱིམ་སྤངས་ཏེ་བཅོམ་ལྡན་འདས་ཀྱི་ལམ་སྟོན་འོག་རབ་ཏུ་དབྱུང་འདོད་འདུག་ནའང། ངས་དེ་ལྟར་བསྒྲུབ་ཐུབ་པ་མི་འདུག། དེ་ལྟར་བསྒྲུབ་མི་ཐུབ་པའི་འགག་རྩ་དེ་ཁྱེད་ལ་ཐུག་འདུག་ཅེས་བཤད་པར། བཟང་ལྡན་གྱིས་གད་མོ་ཞིག་དགོད་བཞིན། ཁྱེད་ཀྱིས་ཅི་ཞིག་གསུང་གི་ཡོད། ཁྱེད་རབ་ཏུ་དབྱུང་རྒྱུར་ངས་ནམ་བཀག་འགོག་བྱས་སོང། མདོར་ན་ཁྱེད་རབ་ཏུ་དབྱུང་རྒྱུའི་མངོན་འདོད་བསྒྲུབ་པར་ངས་ཕྱག་རོགས་ཅི་ཞིག་དགོས་ནའང་ཞུ་གི་ཡིན། ཞེས་བཤད་པར། མ་འགགས་པས་སྒྲུབ་དཀའ་བའི་གནད་དོན་དེའི་སྐོར་ཁོང་ལ་འགྲེལ་བཤད་དང་བཅས། ཁྱེད་ཀྱིས་ད་ལྟ་རང། ཁོ་བོ་རབ་ཏུ་དབྱུང་རྒྱུར་རོགས་པ་ཅི་ཞིག་དགོས་ནའང་བྱེད་ཀྱི་ཡིན་ཞེས་ཁས་ལེན་བྱས་མ་སོང་ངམ། དེས་ན་ཁྱེད་ཀྱིས་ང་ལ་ཕྱག་རོགས་ཐུབ་པའི་ཐབས་ལམ་ཉག་གཅིག་ཡོད་པ་དེ་ནི། ཁྱེད་ཁོ་བོ་དང་མཉམ་དུ་རབ་བྱུང་བསྒྲུབ་རྒྱུ་དེ་རེད། ཅེས་བཤད་པར་བཟང་ལྡན་གྱིས། ཁོ་རང་གི་ཚིག། ཁོ་རང་གི་ཚིག་ནས་འཇུས་པར་ཧ་གོ། སྤྱིར་ན་བཟང་ལྡན་ནི་སངས་རྒྱས་བཅོམ་ལྡན་འདས་དང་དམ་པའི་ཆོས་ལ་མ་གུས་པ་དང་བརྩི་མཐོང་མེད་པ་ཞིག་གང་ནས་ཡིན་ཏེ། མ་ཡིན་ནའང། དོན་དངོས་སུ། རྗེས་སོར་ཁོང་གསང་བའི་ཐོག་ནས། བཅོམ་ལྡན་འདས་ཀྱི་རྗེས་སུ་འབྲངས་ཏེ་རབ་ཏུ་དབྱུང་འདོད་ཡོད་པ་ལས། ད་ལྟའི་དུས་སུ་དེ་ལྟར་རབ་ཏུ་དབྱུང་རྒྱུའི་གྲ་སྒྲིག་གང་ཡང་མེད་སྟབས། ཁོང་གིས་བཤད་རྒྱུར། ཁྱེད་ཀྱིས་ཁོ་བོ་ལོ་བདུན་ལ་སྒུགས་དང། དེའི་རྗེས་ངེད་གཉིས་རབ་ཏུ་དབྱུང་བར་འགྲོ་ཞེས་བཤད་པར། མ་འགགས་པ་ན་རེ། ལོ་ངོ་བདུན་ནི་དུས་ཡུན་ཧ་ཅང་རིང་དྲགས་པ་རེད། སྐབས་དེ་དུས་ངེད་གཉིས་གསོན་པོར་བསྡད་ཡོད་མེད་ཀྱང་སུས་ཤེས། ཅེས་བཤད་པར་བཟང་ལྡན་གྱིས་གད་མོ་ཞིག་བགད་དེ་བཤད་རྒྱུར། ཁྱེད་ཀྱིས་ཅིའི་ཕྱིར་ངན་ཕྱོགས་ནས་དགོངས་པ་བཞེས་ཀྱི་ཡོད། དེ་ན་ཁྱེད་ཀྱིས་ཁོ་བོར་ལོ་གསུམ་གྱི་དུས་ཚོད་བྱིན་དང། དེའི་རྗེས་ངེད་གཉིས་རབ་ཏུ་བྱུང་དབྱུང་ཆོག། ཅེས་བཤད་པར་མ་འགགས་པས། ལོ་གསུམ་ཡང་རིང་དྲགས་འདུག། ཅེས་བཤད་པར་བཟང་ལྡན་ན་རེ། ཡ་ཡ་དེ་ན། ཁྱེད་ཀྱིས་ང་ལ་ཟླ་བ་བདུན་གྱི་དུས་ཚོད་བྱིན། རྒྱུ་མཚན་ནི། ང་སྤྱི་ཁྱབ་འཛིན་སྐྱོང་གི་འགན་འཁྲི་འདི་རྩིས་སྤྲོད་བྱེད་པ་ལ་དུས་ཚོད་དེ་ཙམ་ཞིག་དགོས་ངེས་རེད་ཅེས་བཤད་པར། མ་འགགས་པས། ཐར་ལམ། གི་ཆེད་དུ། རང་ཁྱིམ་སྤོང་བ་ལ་རྩིས་སྤྲོད་རྩིས་ལེན་གྱི་དུས་ཚོད་དེ་འདྲ་ཞིག་དགོས་དོན་མེད། སྤྱིར་ན་མི་ཞིག་གིས་ཐར་པའི་གོ་འཕང་གི་ཆེད་དུ་རང་ཁྱིམ་སྤངས་ཚེ་འཇིག་རྟེན་འཁོར་བའི་བྱ་གཞག་གང་ལའང་ཡིད་མི་ཆགས་པར་རྒྱབ་ཏུ་གཡུགས་ནས་འགྲོ་དགོས་པ་ལས་རྩིས་སྤྲོད་རྩིས་ལེན་ག་ལ་བྱེད། མདོར་ན། དུས་ཡུན་རིང་པོར་ལྷག་ན་ཁྱེད་ཀྱི་བསམ་བློར་འགྱུར་བའང་ཐེབས་མི་སྲིད་པ་མིན། ཞེས་བཤད་པ་ན་བཟང་ལྡན་གྱིས་ཡ། ཡ། ངའི་བརྩེ་བའི་སྤུན་གྲོགས། ངའི་བརྩེ་བའི་སྤུན་གྲོགས་དགོངས་དག། དེ་ན་ཁྱེད་ཀྱིས་ཁོ་བོ་ཉིན་བདུན་ལ་སྒུགས་དང། ཁོ་བོ་ཁྱེད་དང་ལྷན་དུ་རབ་བྱུང་བསྒྲུབ་པར་འགྲོ་ཞེས་བཤད། དེ་ནས་མ་འགགས་པར་དགའ་སྤྲོ་རབ་ཏུ་སྐྱེས་ཏེ་ཕྱིར་རང་ཁྱིམ་དུ་ལོག་ནས་རང་གི་མ་ཡུམ་ལ་གནས་ཚུལ་ཇི་བཞིན་ཞུས་པར་མ་ཡུམ་གྱིས་སོ་སོའི་རྨི་ལམ་དུའང་སྤྱི་ཁྱབ་སྲིད་སྐྱོང་བ་བཟང་ལྡན་གྱིས། ཆེས་མཚན་སྙན་ལྡན་པའི་གོ་གནས་དེ་འདྲ་ལས་སླ་པོའི་སྒོ་ནས་བློས་བཏང་གནང་གི་རེད་བསམ་པ་ཞིག་དྲན་མྱོང་མེད་སྟབས། མོས་ཀྱང་གློ་བུར་དུ་ཐར་ལམ་གྱི་ནུས་པའམ་བཞིན་དུ་རྟོགས་ཏེ། རང་གི་སྲས་ཀྱིས་ཁྱིམ་སྤངས་ནས་ཕེབས་རྒྱུར་འགོག་རྒོལ་མ་བྱས་ན་ལེགས་པའི་བསམ་ཚུལ་རྙེད། དེ་ནས་མ་འགགས་པས་བ་གུ་དང་ཀིམ་པ་ལ་ལྷས་བྱིན་ཀུན་དགའ་བོ་བཅས་ལ་ཁོང་དང་ལྷན་རབ་བྱུང་བསྒྲུབ་པར་བྱོན་རྒྱུའི་སྐུལ་སློང་བྱས། ཁོ་ཚོ་ཚང་མ་རྒྱལ་རིགས་ཤ་སྟག་ཡིན་ནོ། དུས་བཅད། དུས་བཅད་བྱས་པའི་ཉིན་མོར། ཁོང་རྣམས་ཐོག་མར་ལྷས་བྱིན་གྱི་གཟིམ་ཁང་དུ་འཛོམས་ཤིང་དེ་ནས་སངས་རྒྱས་བཅོམ་ལྡན་འདས་འཚོལ་དུ་ཕེབས་ཐོན་གནང། སྐབས་དེར་ཀུན་དགའ་བོ་དང་དགུང་ལོ་བཅོ་བརྒྱད། ཀུན་དགའ་བོ་དགུང་ལོ་བཅོ་བརྒྱད་ཡིན་པ་ལས། གཞན་ཐམས་ཅད་དགུང་ལོ་ཉི་ཤུ་བརྒལ་ཟིན་པ་ཤ་སྟག་ཡིན། ཀུན་དགའ་བོར་སོ་སོའི་ཡབ་ཀྱིས་གཅེན་པོར་ལྷས་བྱིན་དང་ལྷན་རབ་བྱུང་བསྒྲུབ་པར་བསྐྱོད་ཆོག་པའི་ཆོག་མཆན་གནང་ཡོད། རྒྱལ་སྲས་དྲུག་པོ་ཀོ་ས་ལའི་རྒྱལ་མཚམས་སུ་ཆགས་པའི་གྲོང་སྡེ་ཆུང་ངུ་དེའི་བར་དུ་ཤིང་རྟ་འཁོར་ལོར་བཞུགས་ཏེ་ཕེབས། ཁོང་ཚོ་གྲོང་བརྡལ་དེར་འབྱོར་སྐབས་བཅོམ་ལྡན་འདས་ཡུལ་ཨ་ནུ་པྲི་ཡའི་ཉེ་འཁྲིས་སུ་བཞུགས་ཡོད་པ་ཐོས། དེ་ནས་མ་འགགས་པས་ཁོང་ཚོའི་ལུས་ལ་བཏགས་པའི་རིན་ཆེན་རྒྱན་ཆ་དག་འདོར་དགོས་པའི་དགོངས་འཆར་བཏོན་པ་ལྟར། ཁོང་རྣམ་པས་སོ་སོའི་མགུལ་རྒྱན་དང་སྙན་རྒྱན། ཚིགས་ཁེབས་དང་ཕྱག་གདུབ་ཞབས་གདུབ་སོགས་རིན་པོ་ཆེའི་རྒྱན་ཆ་དག་རས་ཐུམ་ཞིག་ཏུ་བསྒྲིལ་ཏེ་དབུལ་ཕོངས་ཀྱི་སྐྱེ་བོ་འགའ་བཙལ་ནས་རྒྱན་ཆ་དེ་དག་ཁོ་ཚོར་སྤྲོད་རྒྱུའི་གྲོས་འཆམ་བྱུང། དེ་ནས་ཁོང་རྣམ་པས་ལམ་ཟུར་ཞིག་ན་ཁོ་རང་ཚོ་དང་ལོ་ཚོད་མཉམ་པའི་ཕོ་གཞོན་གཟུགས་བྱད་མཛེས་པ་ཞིག་གིས་གྱོན་གོས་རྙིང་ཧྲུལ་ཞིག་གྱོན་ཏེ་སྐྲ་ཁང་ཆུང་ངུ་ཞིག་གཉེར་བཞིན་པ་མཐོང་བས། མ་འགགས་པ་སྐྲ་ཁང་དེར་ཕྱིན་ནས་ཕོ་གཞོན་དེའི་མིང་ལ་ཅི་ཟེར། དྲིས་པར་ལོ་ན་གཞོན་པའི་སྐྲ་བཞར་བ་དེས། ངའི་མིང་ལ་ཉེ་བར་འཁོར། ཟེར་གྱི་ཡོད། ཅེས་ལན་བཏབ། དེ་ནས་མ་འགགས་པས་ཉེ་བར་འཁོར་ལ། ངེད་ཅག་གིས་ས་མཚམས་ཅི་ལྟར་བརྒལ་དགོས་མིན་ཐད་ཁྱེད་ཀྱིས་ལམ་ཕྱོགས་སྟོན་ཐུབ་བམ་ཞེས་བཀའ་འདྲི་གནང་བར། ཉེ་བར་འཁོར་གྱིས་དགའ་ཚོར་ཆེན་པོ་དང་བཅས་ཁོ་ཚོར་ལམ་ཕྱོགས་མིག་སྟོན་བྱས། རྒྱལ་སྲས་རྣམས་ཉེ་བར་འཁོར་དང་ཞལ་མ་གྱེས་ཙམ་གྱི་གོང་ཁོ་ཚོས་རིན་ཐང་གཞལ་དུ་མེད་པའི་རིན་ཆེན་རྒྱན་ཆ་དག་བསྒྲིལ་བའི་རས་ཐུམ་དེ་ཉེ་བར་འཁོར་ལ་བྱིན་ནས་མ་འགགས་པས་བཤད་པ། ཉེ་བར་འཁོར། ངེད་ཅག་ནི་བཅོམ་ལྡན་འདས་ཀྱི་རྗེས་སུ་འབྲངས་ཏེ་རབ་ཏུ་དབྱུང་རྒྱུ་ལགས་པས་རིན་པོ་ཆེའི་རྒྱན་ཆ་འདི་དག་ང་ཚོར་བེད་སྤྱོད་གང་ཡང་མེད། དེས་ན་འདི་དག་ངེད་ཅག་གིས་ཁྱེད་ལ་བྱིན་རྒྱུ་ཡིན་ན་འདིས་ཁྱེད་ཀྱི་འཚོ་བ་སོས་དལ་ངང་སྐྱེལ་བར་འདང་ངེས་ཡོང་གི་རེད་ཅེས་བཤད། དེ་ནས་རྒྱལ་སྲས་རྣམས་ཀྱིས་ཉེ་བར་འཁོར་ལ་ག་ལེར་བཞུགས་གསུངས་ཏེ་ཁོ་ཚོ་ས་མཚམས་བརྒལ་ནས་ཕེབས། ལོ་ན་གཞོན་པའི་སྐྲ་བཞར་བ་དེས་སྐྲ་བཞར་བ་སྟེ་ཉེ་བར་འཁོར་གྱིས་རས་ཐུམ་ཁ་ཕྱེ་ནས་བལྟས་ཙ་ན། འོད་མདངས་རབ་ཏུ་འཚེར་བའི་གསེར་དངུལ་དང་རིན་པོ་ཆེའི་རྒྱན་ཆ་དག་འོད་ཆེམ་ཆེམ་གྱིས་ཁོའི་མིག་ལམ་དུ་མངོན་པར་གྱུར། སྤྱིར་ན་ཉེ་བར་འཁོར་ནི་སྤྱི་ཚོགས་ཁྲོད་ཀྱི་རིགས་རུས་ཆེས་དམའ་ཤོས་སུ་བརྩི་བ་དེ་ཡིན་སྟབས། ཁོའི་ཁྱིམ་ཚང་ལ་དེ་སྔོན་འདི་ལྟ་བུའི་རིན་ཆེན་རྒྱན་ཞིག་ཡོད་མྱོང་བ་ཕར་ཞོག་ཐ་ན་གསེར་ཞོ་གང་དང་རིན་པོ་ཆེའི་ཨ་ལོང་གཅིག་ཙམ་ཡང་ཡོད་མྱོང་མེད་ནའང། ད་ལྟའི་ཆར་ཁོང་ལ་རིན་ཐང་གཞལ་དུ་མེད་པའི་རིན་པོ་ཆེའི་རྒྱན་ཆ་རས་ཐུམ་གང་ཐོབ་པ་དེས་ཁོང་ལ་སྤྲོ་སྣང་ཡོང་རྒྱུའི་ཚབ་ལ་གློ་བུར་དུ་འཇིགས་དངངས་སྐྱེས་ཏེ་སེམས་ཟང་ཟིང་ངེ་གྱུར་པས། ཁོས་རས་ཐུམ་དེ་མཆན་འོག་ཏུ་དམ་པོར་འཇུས་ནས་བསྡད་པར་གནད་དོན་དེའི་རྐྱེན་པས་ཁོང་ལ་རང་ཆས་སུ་ཡོད་པའི་སྤྲོ་སྣང་དེའང་རང་ཡལ་དུ་ཕྱིན། རང་ཡལ་དུ་ཕྱིན་དཀོན་ད། རྒྱན་ཆ་འདིའི་རིགས། ཐོབ་འདོད་ཀྱིས་མི་གསོད་ཁྲག་སྦྱོར་བྱེད་མཁན་མི་ཉུང་བ་ཞིག་ཡོད་པའང་ཁོས་ཤེས་ཀྱི་ཡོད། དེ་ནས་ཉེ་བར་འཁོར་གྱིས་ཕྱིར་ལྡོག་གི་བསམ་བློ་ཞིག་གནང་བར། རྒྱུ་ནོར་ལོངས་སྤྱོད་ཀྱི་མངའ་ཐང་རྒྱས་ཤིང་ཐོབ་ཐང་གོ་ས། འཛོམས་པའི་རྒྱལ་སྲས་གཞོན་ནུ་དེ་དག་གིས་རབ་བྱུང་བསྒྲུབ་ཆེད་འཇིག་རྟེན་གྱི་བྱ་བ་མཐའ་དག་བློས་བཏང་བ། ནི། ཁོ་ཚོས་རྒྱུ་ནོར་ལོངས་སྤྱོད་དང་མཚན་སྙན་ལ་བརྟེན་ནས་ཆེས་ཉེན་ཚབས་ཆེ་བའི་ཁུར་པོ་ལྗིད་པོ་ཞིག་ཁྲིད་འོང་བའི་གནས་ལུགས་མཐོང་བ་ཐེ་མི་ཚོམ་བསམ་ཏེ་གློ་བུར་དུ་ཁོའི་སེམས་སུ། ངས་ཀྱང་རིན་ཆེན་རྒྱན་ཆའི་ཐུམ་དེ་ལམ་ཟུར་ལ་གཡུགས་ཏེ་རྒྱལ་སྲས་དག་གི་རྗེས་ཨེ་ཟིན་བལྟས་ནས་ཁོ་ཚོ་ལྟར་ཞི་བདེ་དང་ཐར་པ་འཚོལ་དུ་འགྲོ་དགོས་བསམ་དེ་ནས་ཕྱི་བཤོལ་སྐད་ཅིག་ཙམ་ཡང་མ་བྱས་པར་རས་ཐུམ་དེ་ས་དེར་འོང་བའི་མི་ཞིག་ལ་རག་ཆེད་ཤིང་གི་ཡལ་གར་དཔྱངས་ནས་རྒྱལ་སྲས་ཚོའི་རྗེས་སྙེགས་ཏེ་ས་མཚམས་བརྒལ་ནས་ཕྱིན་པར་རིང་པོར་མ་ཐོགས་པར་རྒྱལ་སྲས་དག་གི་རྗེས་ཟིན། རྒྱལ་སྲས་རྣམས་ཀྱིས་ཉེ་བར་འཁོར་ཁོང་ཚོའི་རྗེས་སུ་རྒྱུག་འོང་བ་མཐོང་བས་ཧང་སང། དེ་ནས་ལྷས་སྦྱིན་གྱིས་དྲིས་པ། ཡ། ཉེ་བར་འཁོར། ཁྱེད་ཀྱིས་ཅིའི་ཕྱིར་ང་ཚོའི་རྗེས་སྙེགས་པ་ཡིན། ང་ཚོས་ཁྱེད་ལ་བྱིན་པའི་རིན་ཆེན་རྒྱན་ཆའི་རས་ཐུམ་དེ་གང་དུ་ཡོད་ཅེས་དྲིས་པར། ཉེ་བར་འཁོར་གྱིས། དབུགས་ངལ་ཅིག་གསོས་ནས། དབུགས་ངལ་ཅིག་གསོས་ནས། རས་ཐུམ་དེ་གནས་དེར་ཐོག་མར། འབྱོར་མཁན་གྱི་འགྲུལ་པ་དེའི་ལག་ཏུ་ཐོབ་ཆེད་ཤིང་གི་ཡལ་གར་དཔྱངས་ཡོད་ཅེས་འགྲེལ་བཤད་བྱས་ཏེ་བཤད་རྒྱུར། ཁོ་བོའི་ལག་ཏུ་རྒྱུ་ནོར་དེ་དག་ཐོབ་པ་ནས་བཟུང་སེམས་ལ། སྐྱིད་སྣང་དང་བག་ཕེབས་པ་ཞིག་གཏན་ནས་མ་བྱུང་བས། ད་ནི་ཁོ་བོའང་ཁྱེད་ཅག་དང་འགྲོགས་ཏེ་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་སྟོན་འོག་རབ་བྱུང་བསྒྲུབ་རྒྱུ་ཡིན་ཞེས་བཤད་པར། ལྷས་བྱིན་གད་མོ་ཞིག་བགད་དེ། ཨ། ཁྱེད་ཀྱིས་རབ་བྱུང་བསྒྲུབ་ཀྱི་ཡིན་ནམ། འོན་ཀྱང་ཁྱེད་ནི། ཞེས་བཤད་བཞིན་པ་ན། མ་འགགས་པས་ལྷས་བྱིན་གྱི་ཚིག་མཚམས་བཅད་དེ། སྨྲས་པ། ཨོ་ངོ་མཚར་ཆེ་ངོ་མཚར་ཆེ་དངོས་འབྲེལ་ཁྱེད་ང་ཚོ་དང་ལྷན་དུ་འགྲོགས་འདོད་ཡོད་ན་ང་ཚོས་དགའ་བསུ་ཞུ། སངས་རྒྱས་བཅོམ་ལྡན་འདས་ཀྱིས་བསྐྱངས་པའི་དགེ་འདུན་པའི་ཚོགས་ནི་མཐའ་ཡི་རྒྱ་མཚོ་དང་འདྲ་ཞིང་རབ་ཏུ་བྱུང་བ་དེ་དག་ནི་ཕྱོགས་བཞི་མཚམས་བརྒྱད་ནས་བཞུར་འོངས་ཏེ་རྒྱ་མཚོ་འབར་བའི་རྒྱ་མཚོར་འབབ་པའི་གཙང་པོ་དང་གཉིས་སུ་མེད་པར་བརྟེན། ང་རང་ཚོ་ཐོག་མར་མི་ཡུལ་དུ། སྐྱེ་སྐབས་རིགས་རུས་མི་འདྲ་བའི་ཁྱིམ་རྒྱུད་དུ་སྐྱེས་ཡོད་ནའང་ནམ་ཞིག་དགེ་འདུན་གྱི་སྡེར་འཛུལ་བ་ན། རིགས་རུས་ཀྱི་དབྱེ་བ་མེད་པར་ཚང་མ་སྤུན་མཆེད་དུ་གྱུར་པ་རེད། ཅེས་བཤད། དེ་ནས་བཟང་ལྡན་གྱིས་ཉེ་བར་འཁོར་ལ་ལག་འཇུ་ཞིག་བྱས་ཏེ། ཁོང་རང་ཤཱཀྱའི་རྒྱལ་ཕྲན་གྱི་བྱང་ཕྱོགས་མངའ་སྡེའི་སྤྱི་ཁྱབ་པ།

ཅང་མི་གསུང་བར་དབུ་ལྕོག་ལྕོག་ངང་ཞལ་བཞེས་གནང་བར་སླར་ཡང་བཟང་ལྡན་གྱིས་བཅོམ་ལྡན་འདས་ལ་ཞུས་པ། ང་ཚོས་རེ་སྐུལ་ཞུ་རྒྱུར་ཉིད་ཀྱིས་ཐོག་མར་ཉེ་བར་འཁོར་རབ་བྱུང་བསྒྲུབ་རོགས་གནང། དེ་ལྟར་གནང་ཚེ་ཆོས་ཕྱོགས་ཀྱི་ཆ་ནས་ཉེ་བར་འཁོར་ང་ཚོའི་མཆེད་གྲོགས་རྒན་པར་གྱུར་པས་ངེད་ཅག་གི་རྒྱུད་ཀྱི་རང་མཐོང་དང། རློམ་སེམས་སོགས་ང་རྒྱལ་དང་དབྱེ་འབྱེད་ཀྱི་བསམ་བློའི་མགོ་གནོན་ཆེད་ང་ཚོས་ཁོང་ལ་གུས་བཀུར་ཞུ་གི་ཡིན་ཞེས་ཞུས་སོ། སངས་རྒྱས་བཅོམ་ལྡན་འདས་ཀྱིས་ཐོག་མར་ཉེ་བར་འཁོར་བསྙེན་པར་རྫོགས། ཀུན་དགའ་བོ་དེ་དུས་དགུང་གྲངས་བཅོ་བརྒྱད་ཙམ་ལས་སོན་མེད་སྟབས་ཁོང་གིས་དགུང་གྲངས་ཉི་ཤུའི་སྟེང་ཡོངས་རྫོགས་དགེ་སློང་གི་སྡོམ་པ་བཞེས་རྒྱུའི་སྔོན་འགྲོའི་ཚུལ་དུ་ཁོང་ལ་དགེ་ཚུལ་གྱི་སྡོམ་པ་ནོད། དེར་བརྟེན་ཀུན་དགའ་བོ་ནི་སྐབས་དེ་དུས་ཀྱི་དགེ་འདུན་པའི་ཁྲོད་ན་སྲས་སྒྲ་གཅན་འཛིན་ཕུད་པའི་དགུང་ན་ཆུང་ཤོས་གཉིས་པ་དེ་ཡིན། སྲས་སྒྲ་གཅན་འཛིན་གྱིས་ཀུན་དགའ་བོ་མཇལ་བས་ཧ་ཅང་དགའ་སྤྲོ་སྐྱེས། སྡོམ་པ་ནོད་ནས་ཉིན་གསུམ་ཙམ་ཕྱིན་རྗེས། སངས་རྒྱས་བཅོམ་ལྡན་འདས་དང་དེར་ཡོད་དགེ་འདུན་པ། དག་ས་གནས་དེ་དང་ཞལ་གྱེས་ཏེ་ཡངས་པ་ཅན་གྱི་ཕྱོགས་སུ་ཞལ་བལྟས་ནས་བྱོན་ཞིང། ཚལ་ཆེན་དུ་ཉིན་གསུམ་ཉིན་གསུམ་ལ་ངལ་གསོའི་བཞུགས་ཞག་མཛད། དེ་ནས་ཉིན་བཅུ་ཙམ་འགྲུལ་བཞུད་གནང་རྗེས་རྒྱལ་པོའི་ཁབ་ཏུ་ཡོད་པའི་འོད་མའི་ཚལ་གྱི་དགོན་པར་བྱོན། ལྟེང་རྒྱས་འོད་སྲུང་དང་མོའུ་འགལ་གྱི་བུ་ཀུན་ཤེས་ཀོའུ་ཌི་ནྱ་སོགས་ཀྱིས་གཙོས། འོད་མའི་ཚལ་དུ་བཞུགས་པའི་དགེ་འདུན་པ་དྲུག་བརྒྱས་སླར་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་གསེར་ཞལ་མཇལ་བའི་དགའ་བ་དཔག་མེད་འཁྲུངས། རྒྱལ་པོ་གཟུགས་ཅན་སྙིང་པོས་ཀྱང་བཅོམ་ལྡན་འདས་ཕྱིར་འོད་མའི་ཚལ་དུ་བྱོན་པའི་གནས་ཚུལ་གསན་མ་ཐག་ཕྱི་བཤོལ་མེད་པར་བཅོམ་ལྡན་འདས་མཇལ་བར་ཕེབས། སྐབས་དེར་འོད་མའི་ཚལ་གྱི་ཁོར་ཡུག་ནི་དྲོད་འཇམ་ལྡན་ལ་སྤྲོ་སེམས་འཁོལ་བ་ཞིག་ཡོད་ཅིང་དབྱར་གནས་ཀྱི་དུས་ཚིགས་ཀྱང་སླེབས་ལ་ཉེ་བས། འོད་སྲུང་དང་ཀུན་ཤེས་ཀཽཎྜི་ནྱ་གཉིས་ཀྱིས་དབྱར་གནས་ཚུགས་རྒྱུའི་གྲ་སྒྲིག་གནང་བཞིན་པའི་སྒང་ཡིན། སྐབས་དེའི་དབྱར་གནས་ནི་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་རྗེས་ཀྱི་དབྱར་གནས་ཐེངས་གསུམ་པ་དེ་རེད། དེ་ཡང་དབྱར་གནས་ཐེངས་དང་པོ་དྲང་སྲོང་ལྷུང་ལྷུང་བ་རི་དྭགས་ཀྱི་ནགས་སུ་བཞུགས་ཤིང་ཐེངས་གཉིས་པ་འོད་མའི་ཚལ་དུ་བཞུགས་པའོ། བཟང་ལྡན་གྱིས། བྱང་ཕྱོགས་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱི་གོ་གནས་མ་བཞེས་གོང་ནས་ལྷག་བསམ་རྣམ་དག་གིས་དམ་པའི་ཆོས་ལ་སློབ་སྦྱོང་བྱས་མྱོང་བར་མ་ཟད་ད་ལྟའི་ཆར་འོད་མའི་ཚལ་དུ་ལྟེང་རྒྱས་འོད་སྲུང་གི་ལམ་སྟོན་འོག་དུས་ཚོད་མང་ཆེ་བ་སྒོམ་སྒྲུབ་ཀྱི་ཉམས་ལེན་ལ་གཞོལ་ཏེ་སེམས་རྩེ་གཅིག་པའི་སྒྲུབ་པ་ཉམས་ལེན་ལ་འབུངས་བཞིན་ཡོད། ཁོང་གིས་སོ་སོའི་སྤྱིལ་པོར་གཟིམ་རྒྱུ་ལས་ཤིང་སྡོང་འོག་ཏུ་གཟིམ་རྒྱུར་དགའ་པོ་གནང་གི་ཡོད། དེ་ལྟར་ཁོང་ཤིང་སྡོང་འོག་ཏུ་སྒོམ་ལ་བཞུགས་བཞིན་པའི་མཚན་མོ་ཞིག་ལ། དུས་ད་བར་དུ་ནམ་ཡང་ཚོར་མ་མྱོང་བའི་དགའ་བདེའི་ཚོར་བ་རྨད་དུ་བྱུང་བ་ཞིག་འཁྲུངས་པས། ཁོང་གི་ཞལ་ནས། ཨ་ཙི་དེ་འདྲའི་སྐྱིད་པ་ལ། ཨ་ཙི་དེ་འདྲའི་དགའ་བ་ལ་ཞེས་པའི་ཚིག་དུམ་ཞིག་དབང་མེད་དུ་ཤོར། ཁོང་དང་ཁད་མི་རིང་བའི་སར་དགེ་སློང་ཞིག་བཞུགས་ཡོད་པ་དེས་བཟང་ལྡན་གྱིས་དེ་འདྲའི་གསུང་འབྱོན་པ་ཐོས་པས། ཕྱི་ཉིན་ཞོགས་པ་དགེ་སློང་ཁོང་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་ཏེ་ཞུས་པ་བཅོམ་ལྡན་འདས། མདང་དགོང་མཚན་མོའི་དུས་ཚོད་ཕྱེད་ཙམ་ཞིག་དེར་ཁོ་བོ་སྒོམ་ལ་བསྡད་ཡོད་སྐབས། དགེ་སློང་བཟང་ལྡན་གྱིས་གློ་བུར་དུ་ཨ་ཙི་དེ་འདྲའི་སྐྱིད་པ་ལ་ཨ་ཙི་དེ་འདྲའི་དགའ་བ་ལ་ཞེས་ངག་ནས་ཤོར་སོང། ངའི་བསམ་པར་དེ་ནི་ཁོང་གིས་རྒྱབ་ཏུ་བསྐྱུར་བའི་རྒྱུ་ནོར་ལོངས་སྤྱོད་དང་མཚན་སྙན་སོགས་ལ་ཆགས་ཞེན་བྱེད་བཞིན་པ་མིན་ནམ་སྙམ་སྟེ་གནས་ཚུལ་འདི་སྐུ་ཉིད་ལ་སྙན་སེང་ཞུས་ན་ལེགས་བསམ་ནས་ཞུས་པ་ཡིན། ཞེས་ཞུས་པར་སངས་རྒྱས་བཅོམ་ལྡན་འདས་ཀྱིས་འཐད་པའི་བརྡ་ལ་དབུ་ལྕོག་ལྕོག་གནང། དགོངས་དག་གུང་ཚིགས་གྲུབ་རྗེས་སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་འདུན་པར་གསུང་ཆོས་གནང་ཞིང་གསུང་ཆོས་ཀྱི་མཇུག་ཏུ་ཁོང་གིས་དགེ་སློང་བཟང་ལྡན་དེ་ཉིད། མི་སྐྱའི་སློབ་ཚོགས་དང་བཅས་པའི་དགེ་འདུན་པའི་ཚོགས་མདུན་དུ་ཡར་བོས་ཏེ་སྨྲས་པ། བཟང་ལྡན། ཁྱེད་ཀྱིས་མདང་དགོང་དུས་ཚོད་ཕྱི་ཙམ་ཞིག་སྟེ། སྒོམ་གྱི་ཉམས་ལེན་ལ་གཞོལ་བཞིན་པའི་སྐབས། ཨ་ཙི་འདི་འདྲའི་སྐྱིད་པ་ལ། ཨ་ཙི་འདི་འདྲའི་དགའ་བ་ལ་ཞེས་པའི་དུམ་ཞིག་ཞལ་ནས་ཤོར་སོང་ངམ་ཞེས་གསུངས་པར་བཟང་ལྡན་གྱིས་ཕྱག་ཟུང་ཐལ་མོ་སྦྱར་ཏེ་ཞུས་པ་བཅོམ་ལྡན་འདས་མདང་དགོང་མཚན་མོར་ངའི་ཁ་ནས་ཚིག་དེ་དེ་ག་རང། ཤོར་སོང་བ་དངོས་ཡོད་ཡིན། ཡིན་ལགས། ཞེས་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་འོ་ན་ཁྱེད་ཀྱིས་ཚིག་དེ་འདྲ་ཞིག་ཞལ་ནས་ཤོར་དགོས་པའི་རྒྱུ་རྐྱེན་གང་ཡིན། ངོ་ཚོར། ང་ཚོར་འགྲེལ་བཤད་ཅིག་གནང་ན་འགྲིག་གམ། ཞེས་གསུངས་པར་དགེ་སློང་བཟང་ལྡན་གྱིས། བཅོམ་ལྡན་འདས། དེ་སྔོན་ང་སྤྱི་ཁྱབ་བློན་ཆེན་ཡིན་སྐབས་ང་ནི་མཚན་སྙན་ལྡན་ཞིང། སྟོབས་དང་ནུས་པ་ཡོད་པའི་རྒྱུ་ནོར་ལོངས་སྤྱོད་འཛོམས་ཤིང་དཔལ་དང་གཟི་བརྗིད་ཆེ་བ་ཞིག་ཞིག་སྟེ་དུས་ནམ་གྱི་ཚེར་ས་ཕྱོགས་གང་དུ་ཕྱིན་ནའང་དམག་མི་བཞིས་བསྲུངས་ནས་འགྲོ་གི་ཡོད་པར་མ་ཟད། ཁོ་བོའི་ཕོ་བྲང་ལ་ཆ་མཚོན་ནའང་ཉིན་མཚན་དུས་དྲུག་ཏུ་སྐུ་སྲུང་དམག་མི་མེད་པའི་སྐབས་ཤིག་གཏན་ནས་མེད། འོན་ཀྱང་འདི་འདྲའི་སྲུང་སྐྱོབ་ནན་པོ་ཡོད་བཞིན་དུ་ད་དུང་ངའི་སེམས་སུ་ཉེན་ཁ་མེད་པའི་ཚོར་བ་ཞིག་ནི་དུས་སྐད་ཅིག་ཙམ་ཡང་སྐྱེ་མ་མྱོང་བས་དུས་རྒྱུན་དུ་འཇིགས་སྐྲག་དང་སེམས་ཁྲལ་གྱི་ནང་དུ་བསྡད་པ་ཡིན། འོན་ཀྱང་ད་ལྟའི་ཆར་ང་རང་ནགས་ཀླུང་སྟུག་པོ་དེའི་ཁྲོད་དུ་འཇིགས་སྐྲག་དང་སེམས་ཁྲལ་སོགས་ཡེ་ནས་མེད་པར་འགྲོ་འདུག་ཆོག་པར་མ་ཟད། སྔོན་ཆད་གཏན་ནས་ཚོར་མ་མྱོང་བའི་ཞི་བདེ་བག་ཕེབས་དང་སྤྲོ་སྣང་ཞིག་གིས་ཁེངས་སོང། བཅོམ་ལྡན་འདས་དགེ་འདུན་པའི་འཚོ་བ་སྐྱེལ་སྟངས་འདིས་ང་ལ་སྤྲོ་སྣང་དང་ཆོག་ཤེས་བླ་ན་མེད་པ་ཞིག་སྟེར་བྱུང་བས་ད་ནི་ཁོ་བོ་གནད་དོན་གང་ལའང་སྐྲག་མི་དགོས་ཤིང་ཅི་ཞིག་བརླག་ཨེ་ཡོང་སྙམ་པའི་སེམས་ཁྲལ་སོགས་ཡེ་ནས་མེད་པར་ནགས་ཀླུང་འདིའི་ཁྲོད་དུ། བག་ཡངས་སུ། བག་ཡངས་སུ་རྒྱུ་བའི་ཤྭ་བ་ཞིག་དང་མཚུངས་པར་སེམས་པ་དགའ་སྤྲོས་ཁེངས། མདང་དགོང་མཚན་མོར་ངས་སྒོམ་སྒྲུབ་བྱེད་བཞིན་པའི་སྐབས་སུ་གནས་ཚུལ་དེའི་སྐོར་ལ་མྱོང་བ་ཧ་ཅང་གསལ་པོ་ཐོན་སོང་སྟབས། ཨ་ཙི་དེ་འདྲའི་སྐྱིད་པ་ལ་ཨ་ཙི་དེ་འདྲའི་དགའ་བ་ལ་ཞེས་པའི་ཚིག་དུམ་དེ་ཁ་ནས་དབང་མེད་དུ་ཤོར་སོང། དེས་རྐྱེན་པས་བཅོམ་ལྡན་འདས་དང་འཁོར་དགེ་སློང་རྣམས་ཀྱི་སྒོམ་སྒྲུབ་ལ་བར་ཆད་རེ་བྱས་ཡོད་ཚེ་སྙིང་ནས་བཟོད་གསོལ་ཞུ་ཞེས་ཞུས། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་འདུན་པའི། ཚོགས་ཡོངས་ཀྱི་མདུན་ནས་དགེ་སློང་བཟང་ལྡན་ལ་དེ་ལྟར་བསྔགས་པ་མཛད། བཟང་ལྡན། དེ་ནི་ཁྱོད་ཀྱི་ཆོག་ཤེས་དང་ཆགས་བྲལ་གྱི་ལམ་ལ་རླབས་ཆེན་གྱི་མདུན་སྐྱོད་བྱས་པའི་མངོན་རྟགས་ཡིན་པས་ངོ་མཚར་ཆེའོ་ངོ་མཚར་ཆེ། ཁྱེད་ཀྱིས་མྱོང་བའི་ཞི་བ་དང་དགའ་བ་དེ་དག་ནི་ཐ་ན་མཐོ་རིས་ཀྱི་ལྷ་དག་གིས་ཀྱང་སྨོན་པའི་ཡུལ་དུ་གྱུར་པ་ཡིན་ཞེས་གསུངས་སོ། སྐབས་དེའི་དབྱར་གནས་ཀྱི་དུས་ཡུན་རིང། བཅོམ་ལྡན་འདས་ཀྱིས་གསར་ཞུགས་དགེ་འདུན་པ་མང་དག་ཅིག་ལ་བསླབ་སྡོམ་གནང། དེའི་ཁོངས་སུ་མཚན་ལ་འོད་སྲུང་ཆེན་པོ་ཞུ་བ། ཆེས་སྤྱང་གྲུང་འཛོམས་པའི་ཕོ་གཞོན་ཞིག་ཀྱང་ཡོད། ཁོང་རྒྱལ་པོའི་ཁབ་ཀྱི་འབྱོར་ལྡན་ཁྱིམ་ཚང་ཞིག་གི་སྲས་ཡིན་ཞིང་ཁོང་གི་ཡབ་ཆེན་ནི་ལོངས་སྤྱོད་ཀྱི་མངའ་ཐང་ཆེས་ཆེར་རྒྱས་པ་ཞིག་སྟེ་རྒྱུ་ནོར་ལོངས་སྤྱོད་རྒྱལ་ཕྲན་དེའི་བང་མཛོད་ལ་འགྲན་པ་ཞིག་ཡིན། འོད་སྲུང་ཆེན་པོས་ཡུལ་ཡངས་པ་ཅན་ནས་ཡིན་པའི་སྲས་མོ་སེར་སྐྱ་བཟང་མོ་དང་ལྷན་དུ་གཉེན་སྒྲིག་བྱས། ཁོང་གཉིས་ཀྱིས་གཉེན་སྒྲིག་བྱས་ཏེ་མི་ལོ་བཅུ་གཉིས་རིང་ལྷན་དུ་འཚོ་བ་བསྐྱལ་ཞིང། ཆོས་ཕྱོགས་ལ་དད་གུས་ཆེན་པོ་ཡོད་པ་ཞིག་ཡིན། ཞོགས་པ་སྔ་པོ་ཞིག་ལ། འོད་སྲུང་ཆེན་པོ། རང་གི་ཆུང་མ། གཉིད་མ་སད་པའི་སྔོན་དུ་གཉིད་ལས་སད་པར། ཁོས་རང་གི་ཆུང་མའི་ལག་པ་མལ་ཁྲིའི་ཟུར་སྣེ་ཞིག་ཏུ་བརྐྱངས་འདུག་པའི་ཕྱོགས་དེར་དུག་སྦྲུལ་ཞིག་འབུ་ནུར་བརྒྱབ་འོང་བ་མཐོང་བས་འོད་སྲུང་ཆེན་པོས་དུག་སྦྲུལ་དེར་འདྲོགས་སྣང་སློང་དོགས་ཀྱི་ཞེད་སྣང་གིས་དབུགས་ཀྱང་གཏོང་མ་ཕོད་པར་ཧད་དེ་ལུས། དེ་ཙམ་ན་དུག་སྦྲུལ་དེ་སེར་སྐྱ་བཟང་མོའི་ལག་ངར་ཕྱོགས་ནས་ག་ལེར་འབུ་ནུར་གྱིས་ཁང་པའི་ཕྱི་ལ་ཕྱིན། དེ་ནས་འོད་སྲུང་ཆེན་པོས་རང་གི་ཆུང་མ་གཉིད་ལས་བསླངས་ཏེ། བྱུང་མ་ཐག་པའི་གནས་ཚུལ་དེ་མོར་བཤད། དེས་རྐྱེན་པས་ཁོང་གཉིས་ལ་མི་ཚེ་ཟེར་བ་ནི་ཅི་འདྲའི་ངེས་གཏན་མེད་ཅིང་མི་རྟག་པའི་རང་བཞིན་ཅན་ཞིག་རེད་ཨང་སྙམ་པའི་བསམ་བློ་འཁོར་བས་སེར་སྐྱ་བཟང་མོས་འོད་སྲུང་ཆེན་པོ་ལ་དུས་ཚོད་ལ་དུས་ཚོད་ལ་ཕྱིར་བཤོལ་མི་བྱེད་པར་ཐར་ལམ་སློབ་ཁྲིད་ཞུ་སའི་དགེ་བའི་བཤེས་གཉེན་ཞིག་འཚོལ་དགོས་པའི་རེ་སྐུལ་བྱས། འོད་སྲུང་ཆེན་པོས་སྔོན་ཚུད་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ་སྐོར་ཐོས་མྱོང། ཡོད་སྟབས། ཁོང་ཕྱི་བཤོལ་མེད་པར་འོད་མའི་ཚལ་དུ་བཅར་བ་ན་ཁོང་གིས་བཅོམ་ལྡན་འདས་མཇལ་བ་ཙམ་གྱིས་རང་ཉིད་དགོས་པའི་བཤེས་གཉེན་དེ་ཡིན་པ་ཤེས་ཤིང། བཅོམ་ལྡན་འདས་ཀྱིས་ཀྱང་ཁོང་ལ་གཟིགས་པ་ཙམ་གྱིས་འོད་སྲུང་ཆེན་པོ་ནི་ཆེས་ཁྱད་དུ་འཕགས་པའི་བསམ་བློ་བ་ཞིག་ཡིན་པ་མཁྱེན་ཏེ་དགེ་སློང་གི་བསླབ་སྡོམ་ནོད། དེ་ནས་འོད་སྲུང་ཆེན་པོས་སངས་རྒྱས་བཅོམ་ལྡན་འདས་ལ་ཁོ་རང་གི་ཆུང་མའང་ལམ་གྱི་རྗེས་སུ་ཞུགས་ཏེ་རབ་བྱུང་སྒྲུབ་འདོད་ཡོད་སྐོར་ཞུས་པར། བཅོམ་ལྡན་འདས་ཀྱིས་ད་དུང་བུད་མེད་རབ་བྱུང་རབ་ཏུ་བྱུང་སྟེ། དགེ་འདུན་གྱི་སྡེ་ཁོངས་སུ་འཛུལ་རྒྱུའི་དུས་ལ་སླེབས་མེད་པས་དུས་ཡུན་གང་ཙམ་རིང་སྒུག་དགོས་ཞེས།